དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་སའི་ཁ་བྱང་དེ

དེ་སྡིག་པ་རེད་དམར་མཆོད་བོད་ཁྱིམ་གྱི་དེ་ལ་དེ་སྡིག་པ་རེད་དེ་གང་ལ་སྡིག་པ་འོང་གི་རེད་ཅེས་དེ་ནི་ཁྱེད་གསན་ཞུ་རོགས་གནང་ཅིག་དམར་མཆོད་དང་དམར་མཆོད་དང་མཆོད་གཏང་དང་ཨ་རོན་གྱི་བུ་གཉིས་ཡ་ཧོ་ཝཱ་ཡི་དྲུང་དུ་འཛུལ་བས་ཤི་བའི་མཇུག་ལ་ཡ་ཧོ་ཝཱ་མོ་ཤེ་ལ་གསུང་རེ་གནང་བ།

གནས་དམ་པ་རུ་ཤིང་སྒྲོམ་གྱི་ཁར་ཡོད་པའི་ཐུགས་རྗེ་ཡི་ཁྲི་ཡོལ་བའི་གི་རྒྱབ་ནས་ཡོང་བ་ཡོད་པ་དེ་ཡི་མདུན་ལ་མ་འགྲོ་ཞིག་དེ་གང་ལ་ཟེར་ན་ང་ནི་སྤྲིན་གྱི་ནང་ནས་ཐུགས་རྗེ་ཡི་ཁྲི་ཡི་སྟེང་ནས་སྣང་བར་འགྱུར། ཨ་རོན་གནས་དམ་པ་རུ་ཞུགས་སྐབས་སུ་སྡིག་པའི་གི་ཕྱིར། ཕུལ་ཕྱིར་གླང་ཐུག་གཞོན་པ་དང། སྦྱིན་སྲེག་གི་ཆེད་ལུག་ཐུག་པོ་གཅིག་ཁྲིད་ཡོང་ནས་ཡོང་དགོས་པ་རེད། རང་གོས་ཀྱི་གཙང་མ་ཞིག་གི་དམ་པ་ཞིག་གོན་པ་འདི་ཡི་ཤ་རས་ཀྱི་གོས་ཐུང་གིས་འགེབས་པ་དང་རང་གི་སྐེད་རགས་ཞིག་བཅིང་བ་རང་གི་ཐོད་དུ་གོན་པར་བྱ། འདི་ནི་ན་བཟའ་གོས་དམ་པ་དེ་རྣམས་ཡིན། རང་གི་ཤ་ལུས།

མཆོག་གི་སྒོ་ཡི་འགྲམ་དུ་བཞག་པར་བྱ། ཨ་རོན་གྱིས་ར་ཐུག་དེ་གཉིས་ལ་རྟགས་རིལ་བརྒྱབ་ནས། རྟགས་རིལ་གཅིག་ནི་ཡ་ཧོ་ཝཱ། རྟགས་རིལ་གཞན་དེ། ཨ་ས་ཟེལ་གྱི་ཕྱིར། ཡང་རྟགས་རིལ་གྱིས་ཡ་ཧོ་ཝཱ་ཡི་ཕྱིར་ཐོན་པའི་གི་ར་ཐུག་དེ་ཨ་རོན་གྱིས་འཁུར་ཡོང་ནས་སྡིག་པའི་གི་ཆེད་མཆོད་པར་ཕུལ་འབུལ། རྟགས་རིལ་གྱིས་ཨ་ས་ཟེལ་གྱི་ཕྱིར་ཐོན་པའི། ར་ཐུག་དེ་གསོན་པོར་ཡ་ཧོ་བ་ཡི་དྲུང་དུ་འཇོག་པར་གང་ལ་ཟེར་ན། སྡིག་བཤགས་བྱས་ཏེ་ཨ་ས་ཟེལ་གྱི་དོན་དུ་འབྲོག་སྟོང་དུ་གཏོང་བའི་གི་དོན་ལ་ཡིན། ཁྱེད་ཀྱིས་མི་སྡེ་དེ་ཡི་ཐོག་ཏུ་སྡིག་པ་དེ་ལྟ་བུ་ཆེན་པོ་ཞིག་གིས་དྲངས་པ་ཡིན། མི་འདིས་ཁྱོད་ལ་གང་བཤད་ཟེར་བ་དང། ཨ་རོན་གྱིས་ངའི་ཇོ་བོ་ཁྱོད་ཁྲོ་མ་ལངས་པར་མི་འདི་ངན་པ་ཡིན་པ་ཁྱོད་ཀྱིས་མཁྱེན་པ་ལ། ཁོ་ཚོས་ང་ལ་ངེད་ཀྱི་མདུན་དུ་འགྲོ་བའི་གི་ལྷ་རྣམས་ངེད་ཀྱི་ཕྱིར་བྱོས་ཤིག་ངེད་མི་སེར་ཡུལ་ནས། ཕྱི་རོལ་དུ། འཁྲིད་པའི་གི་མོ་ཤེ་བྱ་བའི་གི་མི་འདི་ལ་ཅི་སོང་མི་ཤེས་ཟེར་བྱུང་བ་དང། ངས་ཁོ་ཚོ་ལ་གསུང་སུ་སུ་ལ་གསེར་ཡོད་པ་གི་བཅད་དེ་ཁྱེར་ཤོག་ཟེར་བ་དང། ང་བཏང་ནས་གི་མེ་ལ་བསྐུར་མ་དང་དེ་ལས་བེའུ་འདི་བྱུང་བ་བཤད་དོ། ཨ་རོན་ནོན་གྱིས་མི་འདི་རང་ཐག་ཏུ་བཏང་ནས་དེ་དག་གི་ཕ་རོལ་པ་རྣམས་ཀྱི་དགོད་མོ་ཡི་རྒྱུ་རུ་བྱས་པ་མོ་ཤེས་མཐོང་ངེ་ནས། མོ་ཤེ་ཚོ་ར་ཡི་སྒོ་རུ་ལངས་ཏེ་སུ་ཡང་ཡ་ཧོ་བ་ཡི་གི་ཕྱིར་རྒྱལ་བའི་ཁྲི་ཆ་བ་འདི་ཚུར་ཤོག་ཅིག་ཅེས་སྨྲས་པ། ལེ་བི་ཡི་གི་བུ་ཐམས་ཅད་འདི་ཡི་མདུན་དུ་འཛོམས་སོང། ཡང་ཁོ་ཚོ་དེ་དག་ལ་གསུངས་པ། ཡ་ཧོ་བ་ཡིས་ཨིས་ར་ལེ་ཟེལ་གྱི་བླ་ན་མེད་པའི་དཀོན་མཆོག་གིས་འདི་གསུངས་པ་བཞིན་མི་མི་རེ་རང་གི། གྲི་རྐེད་པ་ལ་བཏགས་ནས་ཚོ་ར་ཡི་རྒྱ་སྒོ་ནས་རྒྱ་སྒོ་རུ་ཕར་ཚུར་ཕྱིན་པ་ལ་མི་རེ་རང་གི་སྤུན་དང་མི་རེ་རང་གི་གྲོགས་པོ་མི་རེ་རང་གི་ཁྱིམ་མཚེས། སོད་ཅིག་ཟེར་ནས་བཀའ།

ལྟོས་ཤིག་ང་ཡི་ཕོ་ཉ་ཁྱོད་ཀྱི་མདུན་དུ་འགྲོ་བར་བྱེད། ཡིན་ཀྱང་ངས་ལན་འཇལ་བའི་གི་དུས་སུ་ཁོང་ཚོ་ཡི་ཉེས་པའི་གི་ལན་འཇལ་ཡོང་ཞེས་གསུངས་སོ་སྨྲས་ཏེ་དཀོན་མཆོག་གིས་གསུངས་གནང་བ་རེད།

མི་མང་ཚང་མའི་ག་བར་ལ། ཁྱེད་ཚོ་མི་མང་ཚང་མ་ལ་ཡང། རང་གི་གཟུགས་པོ་དང་གཟུགས་པོ་གཙང་མའི་ག་ལའི་ལ། རང་གཟུགས་པོ་ལ། ནད་གཞི་མི་ཡོང་ག་ལའི་ལ། རང་གིས་ཅི་བྱ་དགོས་ཡིན་པ་མ་འདི་ང། ཁྱེད་ཚོ་མི་མང་ཚང་མ་ལ། ཞུ་བ་ཞུ་གི་ཡིན་ནོ་ཞེས། ཨོ་ད་འདི་ག་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ཡང་གསན་ཞུ་རོགས་གནང་ཅིག། ད་མི་མང་ཚང་མ་དེ་རང་གི་གཟུགས་པོ་དེ་ལ་ཅི་ཡང་ན་བ་ཚ་བ་མི་ཐེབས་གི་འགི་ལ་ཡི་ལ་ཆུ་དེ་གཙང་མ་དགོས་གི་ཞེ་དྲག་ཆུ་གཙང་མ་དགོས་གི་ཆུའི་ནང་ལ།

ངོ་བོ་དང་དེ་ཆུ་རེད། ན་ཚ་གི། འགྲོ་སྟངས་གཅིག་ར་ཆུ་རེད། དེ་ནས་མི་མང་ཚང་མ་ལ་ང་དེ་རིང་ཅི་ཞུ་བ་ཟེར་ན། རང་གི་གཟུགས་པོ་དེ་གཙང་མ་འོང་འགྲོ་བྱེད་གི་ལས་ལས་རང་གི་གཟུགས་པོ་དེ་གཙང་མ་འོང་བྱེད་གི་ཐོག་ལ། འོ་རང་གི། འདི། ཆུ་དེ་གཙང་མ་ཞེ་དྲག་འཐུང་དགོས་རེད། ཆུ་གཙང་མ་ཡོད་ས་མ་ན་དེ་ལས་ཡག་པ་བྱེད་ཡོང་བ་རེད།

སྤྱི་དང་པོ་དེ་ཆུ་རེད། ཆུ་དང་ལྷགས་པ་རེད། ལྷགས་པ་དང་ཆུ་གཉིས་པོ་དེ་བཞིན་གཙང་མ་ཡོད་སྲིད་མ་ན་དེ་འདྲ་གོ་ཡག་པོ་ཡོང་བ་རེད། འོ་ད་ཁྱེད་ཚོ་མི་མང་ཚང་མ་རང་གི་འགྲོ་སྟངས་དང་རང་གི་སྡོད་སྟངས་དང་རང་གི་སྡོད་ཚུལ་གྱི་ཐོག་ལ་ཆུ་དེ་གཙང་མ་ཞེ་དྲག་དགོས་གི་ཡོད་རེད། ཆུ་གི་ཐོག་ལ་རང། ཁྱེད་ཚོ་མི་མང་ཚང་མས་ཀྱི་ཧ་གོ་གོ་གོ་ཡིན་ལ་གཞི་འདི་ཆུ་འདི་གཙང་མ་ཡོད་ཚོད་མ་ན་ང་ཡ་ལ་ཡ་ལ་ཡ་ཕན་ཐོགས་ཡོང་བ་རེད་མེད་དེ་ཁྱེད་རང་ཧ་གོ་གོ་རེད་འོབ་སྟེ་ལ་ཨ་སྐོལ་མེད་ཆུ་ཡིན་ན་ཡིན་ཅི་ཆུ་ཡིན་ན་ཡིན་གང་ཆུ་ཡིན་ན་ཡིན་ཞེས་འོབ་སྟེ་འཐུང་ན་དེ་ལ་འབུ་སྲིན་མང་པོ་འགོས་ཏེ་ལི་ཡ་ཤུག་ཤུག་བ་རེད་འབུ་རླུང་དང་མིག་མི་མཐོང་གི་མང་པོ་ཡོད་རེད་ཅེ་འོ་ལེ་དེ་ནས་ནི་རང་གི་དེ་ནང་ལ།

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།